ད། ཆགས་པའི་བསྐལ་པ་རྫོགས། དེ་ནས་ད། ད་ནི་དམྱལ་བའི་གནས་ལ་དེ་ནི། དམྱལ་བ་ཅི་ནས་གསར་དུ་སྐྱེ་བ་གཅིག་བྱུང་སོང་ན། དེ་ནས་གསུངས་པ་ཞིག་ད། གནས་པའི་བསྐལ་པ་དེ་མགོ་བཙུགས་པ་རེད། གནས་པའི་བསྐལ་པ་མགོ་བཙུགས་པ་ཡིན་ཙང། དེ་ནས། ད་འོ་ན་གནས་བསྐལ་དེ་ག་རེ་རེད་ཟེར་ན། དེ་ནི། དེ། བར་གྱི་བསྐལ་པ་དཔག་མེད་ནས། ཚེ་ལོ་བཅུ་པའི་བར་དུའོ་ཟེར་འདུག་གོ། འཛམ་བུ་གླིང་པའི་མི་དེ།

ཏིང་ངེ་འཛིན་གྱི་དེ་ནི་ཟས་ཟ་གི་ཡོད་པ་ཨ་ནི་ཕོ་མོ་གི་དབྱེ་བ་དེ་ནི་དེ་འདྲའི་སྐད་མེད་ཡོད་མ་རེད་ད། ཕོ་མོ་གི་དབྱེ་བ་ཡོད་མ་རེད། ཨ་ནི་དེ་ག་ནང་གི་ཉི་མ་དང། ཉིན་དང་མཚན་གསལ་དུ་དུས་ཚོད་དེ་འདྲ་བརྩི་ཡ་ཡོད་མ་རེད་དེ་དེ་ག་ག་ག་མེད་པ་བྱས་ནས་ད་གཟུགས་ཁམས་པའི་ལྷ་ནང་ལྷ་ནང་བཞིན་ཡོད་རེད་པ། དེ་ནི་དེ། དང་པོ་དེ་ནི་འཛམ་བུ་གླིང་པའི་མི་བྱས་ན་དང་པོ་བསྐལ་པ་དེ་ནི་ཚེ་ལོ་དཔག་མེད་རེད།

བ་དེ་ཉི་ཤུ་འགྲོ་དགོས་དང་ཉི་ཤུ་དེ་ནང་ལ་ཡང་དེ་ཡིན་པ་རེད། དེ་ནས་ཚེ་ལོ་མར་འགྲིབ་ནས་མར་འགྲིབ་པའི་དེ་ནས་བསྐལ་པ་གཅིག་ཡིན་པ་རེད། དེ་ནས་དེའི་བར་དུ་བར་གྱི་ཁུག་པ་བཅོ་བརྒྱད་ཟེར་གྱི་ཡོད་རེད། བར་གྱི་ཁུག་པ་བཅོ་བརྒྱད་ཟེར་མཁན་དེ་ནས། ཚེ་ལོ་བཅུ་པ་སླེབས་ཚར་ནས་ཡང་བསྐྱར་ཚེ་ཡང་ཡར་འཕེལ་ནས་ཚེ་ལོ་བརྒྱད་ཁྲི་བར་དུ་ཡར་གཅིག་སླེབས་ཡང་མར་འགྲིབ་ནས་ཚེ་ལོ་བཅུ་པ་བར་དུ་དེ་ནས་དེ་ནས་ཟུང་རེ་རེ་ལ་གཉིས་གཉིས་ལ་དེ་ནས་ཁུག་པ་རེ་བརྩིས་པ་རེད་ཁུག་པ་ཁུག་པ་དེ་འདྲ་བརྩིས་པ་གཅིག་གིས་ཁུག་པ་བཅོ་བརྒྱད་ཡོད། ཨ་ནི། ཐོག་མཐའ་གཉིས་ལ་ཡ་ཐོག་རིང་མོ་མ་ཐོག་རིང་མོ་ཟེར་གཉིས་ཡོད་རེད་པ། མ་ཐོག་རིང་མོ་ཟེར་མཁན་དེ་ཚེ་ལོ་བརྒྱད་ཁྲི་ནས་མར་ཚེ་ཐུང་དུ་ཕྱིན་ནས། ཚེ་ལོ་བཅུ་པ་བར་དུ་མར་སླེབས་པའི་མ་ཐོག་དེ། ཚེ་ལོ་དེ་ནས་མ་ཐོག་རིང་མོ་ཟེར་མཁན་དེ་ལ་ཆ་ཡོད་མ་རེད་གཅིག་རང་རེད། མ་ཐོག་རིང་མོ་ཟེར་གཅིག་རེད། ད་དེ་ནས། བར་བསྐལ་ཚེ་ལོ་ཡར་འཕེལ་མར་འགྲིབ་པ་བྱེད་པ་དེ་འདྲའི་ཟུང་རེ་རེ་ལ་རེ་བརྩིས་པས་དེ་ནས་ཁུག་པ་བཅོ་བརྒྱད་ཟེར་མཁན་གཅིག་ཡོད་རེད། ཁུག་པ་བཅོ་བརྒྱད་དེ་རྫོགས་སོང་ན་དེའི་གཞུག་ལ་ཨ་ནི་ཚེ་ལོ་ཡར་འཕེལ་ནས་བརྒྱད་ཁྲི་བར་དུ་ཕྱིན་ནས། དེ་ནས་དེ་ཡང། དེ་ནས་ཡ་ཐོག་རིང་མོ་ཟེར་མཁན་དེ་རེད། ཡ་ཐོག་རིང་མོ་དེ་ནི་གཅིག་རེད་ད། ཐོག་མཐའ་དང་པོ་དང་ཐ་མ་གཉིས་པོ་དེ་ལ་ཨ་ནི་ཡ་རེ་རེ་རེད། བར་དུ་དེ་དཀྱིལ་ལ་དེ་ནི། ཟུང་རེ་རེ་རེད། ཟུང་རེ་བྱས་ནས་ད་དེ་འདྲ་བྱས་ནས་ཨ་དེ་སྐྱེས་སུ་བསྡོམས་པས་དེ་ནི། བར་བསྐལ་ཉི་ཤུ་ཐམ་པ་རེད་བ། དང་པོ་ཀ་ས་མ་ཐོག་རིང་མོ་བར་བསྐལ་གཅིག་བྱས། བར་གྱི་ཁུག་པ་བཅོ་བརྒྱད་བྱས།

ཡར་འཕེལ་བ་དེ་ལ་ཁོ་ནི་ཡ་གཅིག་ཡིན། གཅིག་ཡིན། བསྡོམས་པས་དེ་ནི་དེ་གའི་བར་བསྐལ་ཉི་ཤུ་ཐམ་པ་ཆགས་སོང་ང། དེ་ནི་ཉི་ཤུ་ཐམ་པ་ཅན་དེ་ད་གནས་བསྐལ་དེ་རེད་གནས་བསྐལ་དེ་རེད། ད་དེ་དེ་ལ་བརྩིས་པར་བ། ཚེ་ལོ་བརྒྱད་ཁྲི་ལས་སུ་ན་དེ་ནི་འཛམ་བུ་གླིང་པའི་ཚེ་ལོ་བརྒྱད་ཁྲི་སྐབས་ལ་ཨ་ནི་ལོ་ཉིས་བརྒྱ་ཐོག་ལས་ལོ་རེ་ཚེ་ཉིས་བརྒྱ་རེ་ཐོག་ལ་དེ་ནི་ལོ་རེ་རེ་ཚེ་ཐུང་རུ་འགྲོ་བ་ཡོད་རེད།

ད་ད་ལྟ་དེང་སང་གི་དུས་ཚོད་འདི་གར་སྐྱེས་ས་ནི། ཡས་ནས་མར་འགྲིབ་པ་ཡིན་ས་ནི་ཨ་ནི། དེ་མ་ཐོག་རིང་མོ་ཟེར་གྱི་རེད། མ། དེ་ནི། ད་ཚེ་ལོ། འདི་ནི། རིང་ས་དེ་ནས་མར་ཐུང་དུ་མར་འགྲོ་གི་ཡོད་པ་ཡིན་ས་ནི་ཨ་ནི། ཡས་ནས་མར་འགྲིབ་པ་དེ་ཡིན་ས་ནི་དེ་ལ་མ་ཐོག་རི་མོ་ཟེར། མ་ཐོག་ཅེས། ཐ་མ་ཐ་མ་དེ་དེ་ནི་ཚེ། ཚེ་ལོ་བཅུ་པ་ནས་ཡར་འཕེལ་ནས། བྱས་འགྲོ་བ་དེ་ལ་དེ་ནི་མས་ནས།

ད་དེ་འདྲའི་ཆེ་མཚོ་གདོང་ངོ་ཐུག་ག་ལ། དེ་དག་ཚེ་ནི་ཨ་ནི། ཅིག། དེ་དག་ཚེ་ནི་བརྒྱད་ཁྲིའི་བར་གསུངས་འདུག། ཨ་ནི། ཡར་འཕེལ་བ་དེ་ཚེ་ལོ་བརྒྱད་ཁྲིའི་བར་དུ་ཡར་འཕེལ་གི་རེད། བརྒྱད་ཁྲི་ནས་ཡར་རིང་རུ་འགྲོ་ཡ་ཡོད་མ་རེད། ད་དེ་ཟེར་དགོས་པ་དེ་ནི་འཛམ་བུ་གླིང་པའི་མི། ཐོག་མ་དེ་ཚེ་ལོ་དཔག་མེད་རེད་བ། གཟུགས་ཁམས་པའི་ལྷ་ནང་བཞིན་བྱས་ནས་ཚེ་ལོ་དཔག་མེད་རེ་བ། དཔག་མེད་བྱེད། དེ་ནས་དེ་ལས་ཕྱིར་མར་ཇེ་ཐུང་རུ་ཕྱིན་ནས་ཚེ་ལོ་བཅུ་པའི་བར་དུ་མར་ཐུང་རུ་འགྲོ་གི་ཡོད་རེ་བ། ཐུང་རུ། བཅུ་པ་སླེབས་ནས་ཡང་བསྐྱར་ཚེ་རིང་རུ་འགྲོ་དུས་ག་ཚོད་བར་དུ་འགྲོ་གི་རེད་ཟེར་ན། ཨ་ནི་བརྒྱད་ཁྲི་བར་དུ་འགྲོ་གི་རེད་ཟེར་བརྒྱད་ཁྲི་ནས་ཡར་རིང་རུ་འགྲོ་བ་བྱེད་དེ་ཡོང་གི་ཡོད་མ་རེད། དེ་དག་ཚེ་ནི་བརྒྱད་ཁྲི་དཔེར་ན་བར་གྱི་ཁུག་པ་བཅོ་བརྒྱད་ཡིན་ན་འདྲ། དེ་ནས་ཐ་མ་ཡ་ཐོག་རིང་མོ་དེ་ཡིན་ན་འདྲ་གང་ག་ལོ་དེ། ཨ་ནི་ཚེ་ལོ་ཡར་འགྲོ་བ་དེ་བརྒྱད་ཁྲི་བར་དུ་ཡིན།

སྟོང་པའི་བསྐལ་པ་དེ་ལ་ཏེ། རྒྱུད་དང་གཉི་ག་ཀ་ཚིགས་མ་གཉི་ག་ལོག་སྟེ་བར་བསྐལ་ཉི་ཤུ་ཐམ་པ་རེ་བ། གནས་པའི་བསྐལ་པ་དེ་ལ་ཡང་དེ་ནི། སྣོད་དང། བཅུད་གཉི་ག་དེ་ནི་ཏེ། བར་བསྐལ་ཉི་ཤུ་རེ་བ་སྟེ། ཐུགས་རྗེ། ཆགས་པ་དང་ནི་འཇིག་པ་དང། ཞིག་ནས་འདུག་པ་དག་མཉམ་མོ་ཟེར་བ་དག་དེ་ཡིན་པར། ད་འདི་འདྲའི་ཟེར་རྒྱུ་རེ་བ། ཆགས་པའི་བསྐལ་པ་དང་འཇིག་པའི་བསྐལ་པ་དང།